འདི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་ཀྱི་གླུ་གར་རྒྱ་མཚོའི་སོ་ཡ་ལ་ལས་རིམ་རྒྱང་སྲིང་ཞུ་གི་ཡོད། ལས་རིམ་ངོ་སྤྲོད་ཞུ་མཁན་བྱེ་ཤོང་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་གི་ང་ཚོའི་ལས་རིམ་འདིའི་ནང། བོད་ནང་ནས་གཞས་པ་གྲགས་ཅན་མང་པོ་ཞིག་གིས་གླུ་གཞས་བཏང་ཡོད་པའི་ཁོངས་ནས་བོད་གཞས་དགའ་མོས་ཆེ་བ་འགའ་ཤས་འདེམས་སྒྲུག་བྱས་པའི་ཁོངས་སུ་ཐོག་མ་དེར་བོད་ཕྱི་ནང་གཉིས་སུ་ཧ་ཅང་དགའ་མོས་ཡོད་པའི་བློ་དཀར་ཞེས་པའི་མཛའ་གཞས་འདི་གཞས་མ་ལྷ་ས་ནོར་སྒྲོན་ལགས་ཀྱིས་བཏང་བ་དེའི་ཚིག་ནི། བློ་དཀར་སེམས་ཀྱི་མེ་ཏོག་ཆུང་འདྲིས་ཕྱོགས་ལ་བཞད་ནས་ཆུང་འདྲིས་གར་འགྲོ་ས་ལ་སེམས་པའི་རྐང་ཆུང་ཤོར་སོང། སེམས་ལ་བསམ་པའི་མི་དེ་དཀར་གསལ་ཟླ་བ་འདྲ་ལ་ནམ་མཁའི་དབྱིངས་སུ་བཞུགས་ཀྱང་ལས་འགྲོའི་ལམ་ཆུང་གསལ་ལ་བྱུང། བརྩེ་དུང་གི་ལམ་ཐག་རིང་ཡང་མི་ཚེ་ཚད་ལ་འཛིན་པའི་ལོ་དང་ཟླ་བ་གཉིས་ལ་རིང་པོའི་སྣང་བ་མ་བྱུང་མུན་པའི་ལས་ལ་འཛིན་པའི་སྤྲིན་གྱི་ཡོལ་བ་འཐེན་ཡང་ལས་འགྲོའི་ལམ་ཆུང་སྟེང་ལ་ཟླ་འོད་སྒྲིབ་རྒྱུ་མི་འདུག། བློ་དཀར་སེམས་ཀྱི་མེ་ཏོག་ཆུང་འདྲིས་ཕྱོགས་ལ་བཞད་ནས་ཆུང་འདྲིས་གར་འགྲོ་ས་ལ་སེམས་པའི་རྐང་ཆུང་ཤོར་སོང།

ལོ་འདིའི་ནང་བཏང་བའི་བོད་གཞས་དགའ་མོས་ཆེ་ཤོས་ཤིག་ནི་གཞས་པ་མགོ་ལོག་རྒྱལ་མཚན་གྱི་བརྩེ་གཞས་སེམས་དགའ་བའི་བུ་མོ་ཞེས་པ་དེ་གསན་རོགས་གནང། གཞས་འདིའི་ཚིག་ནི་སེམས་དགའ་བའི་བུ་མོ་ཚེ་རིང་མཚོ་མོ་ཁྱོད་ཡིན་རེ་ལུ་ཛར་ལ་མ་འཐེན་ང་རང་མྱོང་སླ་བས་སྙིང་གི་ཟུངས་ཁྲག་ཁོལ་མ་འདི་ངག་ལ་སྐྱོར་ནས་ཡོད་ལན་བུ་རླུང་ལ་མ་བསྐྱོད་ང་ཡི་དྲན་སླ་བས་བརྩེ་བའི་འུར་ཆུ་དུ་མ་དེ་གླུ་རུ་བཀུག་ནས་ཡོད།

མཐུན་སྒྲིལ་ཞེས་པ་ཚིག་བླ་མ་བློ་བཟང་གིས་བརྩམས་པ་དང་གཞས་མ་ཚེ་རིང་ཆོས་སྐྱིད་ཀྱིས་བཏང་བ་དེ་གསན་རོགས་གནང་གཞས་འདིའི་ཚིག་ནི་ལྟོས་དང་ལྟོས་དང་ཁྲ་ཆུང་མིག་གིས་ཕར་ལ་ལྟོས། རྒྱ་རྫོང་ནགས་ཀྱི་ཤིང་ལོའི་གསེབ་ནས་ཕར་ལ་ལྟོས་འདབ་ཆགས་དེ་ཚོའི་མཐུན་སྒྲིལ་དེ་ལ་ལྟོས་དང་སྤུན་ཟླ་ཚོ། ང་ཚོ་བོད་རིགས་སྤུན་ཟླའི་དབར་དེ་འདྲ་མཐུན་ན་ཅི་འདྲ་སྐྱིད་ཨང་སྤུན་ཟླ་ཚོ། མཛའ་མཐུན་གསེར་ཐག་ཆད་མི་ཉན་སྤུན་ཟླ་ཚོ་དེ་འདྲ་མཐུན་ན་ཅི་འདྲ་སྐྱིད་ཨང་སྤུན་ཟླ་ཚོ།

ཆོལ་གསུམ་སྐོར་བྲོ་ཞེས་པ་འདི་བྱེས་སུ་ཡོད་པའི་གཞས་པ་གཡང་དབང་གྲགས་རྡོ་རྗེས་རྩོམ་སྒྲིག་དང་གཞས་བཏང་བ་ཞིག་རེད་གཞས་འདིའི་ཚིག་ནི་གསེར་གྱི་ཉི་མ་སེར་པོ་འཛམ་གླིང་ཡོངས་ལ་འཕྲོས་སོང་དགའ་བའི་གླུ་སྒྲ་སང་སང་སྐྱིད་པའི་རྡོག་སྒྲ་རིག་རིག་མུན་པའི་འཇིག་རྟེན་འོད་ཀྱིས་ཁྱབ་སོང་བཀྲ་ཤིས་བདེ་ལེགས་ཆོལ་གསུམ་སྤུན་ཟླ་ཡོངས་ཀྱིས་བཀྲ་ཤིས་སྐོར་བྲོ་འཁྲབ་ཤོག་བོད་བརྒྱུད་ནང་བསྟན་ཆོས་ལུགས་རྒྱལ་ཁམས་ཡོངས་ལ་དར་སོང།